འཕེལ་རྒྱས་གླེང་མོལ Podcast ཀྱི་ལེ་ཚན་འདིའི་ནང་སྲིད་འཛིན་ཇོ་བྷའི་ཏིན་མཆོག་གིས་ཨ་རིའི་སྲིད་འཛིན་གྱི་འོས་མིར་བསྐྱར་དུ་བཞེངས་རྒྱུའི་ཐག་གཅོད་གནང་དགོས་པའི་རྒྱུ་མཚན་དང་འབྲེལ་བའི་སྐོར་ལ་གླེང་མོལ་ཞུ་ཡས་ཡིན། གླེང་མོལ་ཞུ་ས་དེ་ནི་ངའི་ལས་རོགས་པད་མ་བདེ་ཆེན་ལགས་རེད། པད་མ་བདེ་ཆེན་ལགས་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས་ཀུན་བཟང་སྒྲོལ་མ་ལགས། ལགས་འོང་པད་མ་བདེ་ཆེན་ལགས་ད། ཨ་མི་རི་ཀའི་སྲིད་འཛིན་ལས་ཐོག་པ་ཇོ་བྷའི་ཏིན་གྱིས་སླར་ཡང་སྲིད་འཛིན་གྱི་གོ་གནས་ཐོག་བཞུགས་རྒྱུར་སྲིད་འཛིན་རྗེས་མའི་འོས་མིའི་ནང་ཞུགས་རྒྱུ་ཐག་གཅོད་གནང་གྲུབ་པ་རེད། དེའི་རྒྱུ་མཚན་ག་རེ་ལྟ་བུ་ཆགས་ཀྱི་ཡོད་ན་དེའི་ཐོག་ལ་ཡང་ངོ་སྤྲོད་ཅིག་གནང་རོགས་གནང་དང། ལགས་ལགས་ཀུན་བཟང་སྒྲོལ་མ་ལགས་ད། སྲིད་འཛིན་ལས་ཐོག་ཇོ་བྷའི་ཏིན་གྱིས་ཨེ་ནི་སླར་ཡང་ད་ཁོང་གི་ལས་དུས་གཉིས་པ་ཞུ་ནས་མི་འདུག་སྲིད་འཛིན་རྗེས་མའི་འོས་མིའི་གྲལ་ལ་ཡང་ཞུགས་ཡ་ལ། ཨེ་ནི་གསལ་བསྒྲགས་ད་གནང་དང་མ་གནང་མ་གཏོགས་གཞི་ནས་རྒྱུན་རིང་པོ་ཅིག་ནས་ད་ཁོང་གི་གནང་རྒྱུ་རང་ཨ་ཡིན་པ་འདྲ་བོ་གཏན་འཁེལ་བྱས་བྱས་ནས་ད་མང་པོ་ཅིག་གིས་ངང་སྒུག་གནང་ཡོད་རེད་མང་པོ་ཅིག་གིས་ཡང་སྐྱོན་བརྗོད་གནང་ཡོད་རེད། ཡིན་ནའི་ད་སྤྱི་ཟླ་བཞི་པའི་ཚེས་ཉི་ཤུ་རྩ་ལྔ་གཟའ་མིག་དམར་ཉིན་མོ་དེ་ཨེ་ནི་དངོས་སུ་ཨེ་ནི་ཁོང་གིས་ད་འོས་བསྡུའི་ནང་ལ་ཡང་བཞེངས་ཀྱི་ཡོད་ཟེར་བྱས་ནས་གཞུང་འབྲེལ་གྱི་ཐོག་ནས་དྲིལ་བསྒྲགས་གནང་པ་རེད་བྱས་ཙང་འདི་འདྲའི་ཆ་ནས་ད་འདིའི་གི་གནད་འགག་དེ་ག་རེ་བྱེད་དགོས་རེད་ཟེར་ན་གཅིག་ནས་ད་ལྟ་བར་དུ་ད་ཁོང་གི་གཅིག་གི་འོས་མི་ནང་ལ་ཞུགས་ཀྱི་ཡོད་དམ་མེད་ཨེ་ནི་གཅིག་ཐག་ད་མ་སོང་ནས་མ་ཆོད་པའི་དེའི་དམིགས་བསལ་གྱི་ཅིག་གསལ་བསྒྲགས་གནང་མེད་པ་དེ་གཅིག་ཡོད་པ་དང་ཨེ་ནི་སྲིད་འཛིན་སྐུ་ཉིད་ཀྱི་ཐོག་ནས་ཡིན་པ་ཡིན་ན། ད་ལྟ་བར་དུ་སྲིད་འཛིན་འོས་མི་ནང་ཞུགས་ཀྱི་མིན་ཟེར་དེ་འདྲས་གསུངས་ཡོད་མ་རེད་ཆབ་སྲིད་པ་ཚོས་ད་བཀའ་མོལ་གནང་དུས་ཞིབ་པོ་ཅིག་བརྟན་པོ་དང་ཟབ་པོ་བྱས་བྱས་གནང་ན་མ་གཏོགས་ཡང་ཅིག་དེ་འདྲའི་དང་པོ་ནས་ང་དེ་འདྲའི་འདོད་པ་མེད་གསུངས་ཡོད་ད་ཡང་མི་གཞན་པ་གིས་བྱས་ཙང་ད་བྱེད་དགོས་ཐུག་གསུངས་ཡ་རབས་ཅིག་བྱས་པ་ཡིན་ན

ཨེ་ནི་གསལ་བསྒྲགས་དེ་ད་གནད་འགག་ཆེན་པོ་ཞིག་ཆགས་ཀྱི་ཡོད་རེད། དེའི་རྒྱུ་མཚན་དེ་གཙོ་བོ་དེ་ཁོང་གིས་ད་ད་རེས་གསལ་བསྒྲགས་གནང་པའི་སྐབས་ལ་གསལ་བསྒྲགས་དེ་ཨེ་ནི། བརྙན་འཕྲིན་སྐར་མ་གསུམ་བྱས་པ་ཅིག་བཏོན་གནང་བྱས་དེའི་ནང་ལ་ཡང་ད་གསུངས་པའི་གི་ད་རིང། དེ་སྐད་དེ་གི་ད་གུ་ད་ཞིབ་ཅིག་འཁྲུལ་དགོས་རེད་གསུངས་པ་འདུག་གང་ཡིན་ཟེར་ན་དེའི་ནང་ལ་གཙོ་བོ་ག་རེ་བཏོན་གནང་ཡོད་རེད་ཟེར་ན། ད་གཅིག་ནས། ཨེ་ནི་དེ་སྔ་སྲིད་འཛིན་ཌོ་ནལ་ཁྲམ་འོས་ཤོར་བའི་སྐབས་ཡིན་ན་རེད་ད་དེའི་སྐབས་ལ་ཨེ་ནི་ཅིག་ཟིང་ཆ་བྱུང་པ་ཡ་གི་གྲོས་ཚོགས་ཁང་ལ་དཔེ་དྲག་ཟིང་བྱུང་པ་དེ་ཚོ་ཅིག་བཏོན་བྱས་བྱས་ནས་ད་དེ་འདྲས་ཀྱི་ཅིག་འཇིགས་སྐུལ་དྲག་སྤྱོད་རིང་ལུགས་པའི་གནང་ཕྱོགས་དེ་འདྲས་ཡོང་སྲིད་པ་དང། ཨེ་ནི་ཁོང་ནས་དེ་སྔ་ཨེ་ནི་ཕྱི་ལོ་ཉིས་སྟོང་ཉི་ཤུའི་ལོ་ལ་སྲིད་འཛིན་འོས་མི་གྲས་ལ་ཞུགས་ཀྱི་གསུང་དུས་ནས་དམངས་གཙོ་སྲུང་སྐྱོབ་བྱེད་ཀྱི་ཡིན་ཨེ་ནི་རང་དབང་སྲུང་སྐྱོབ་བྱེད་ཀྱི་ཡིན་གསུང་ཡག་འདི་ཨེ་ད་རེས་ཡང་བསྐྱར་དེ་ག་རང་ཨེ་ནི་ཁྱེད་རང་ཚོ་རང་དབང་ཆེ་བ་དགོས་ཀྱི་འདུག་གས་མི་འདུག་གས་ཐོབ་ཐང་ཆེ་བ་དགོས་ཀྱི་འདུག་གས་མི་འདུག་གས་གསུང་ཡ་རབས་འདི་འདྲས་ཀྱི་དྲི་བ་བཀོད་བྱས་དེ་ཚོའི་ལན་དེ་ཨེ་ནི་ཁྱེད་རང་ཚོ་ག་རེ་ཡིན་མིན་ཤེས་ཀྱི་རེད་ཨེ་འདི་འདྲས་ཆ་ནས་ཨེ་ནི་ང་བསྐྱར་དུ་འོས་མི་ནང་ལ་བཞེངས་ཀྱི་ཡོད་ཟེར་བྱས་གསུང་ཡ་དེ་ཚོ་ད་ཚང་མ། སྲིད་འཛིན། Joe Biden། གྱིས་སླར་ཡང། སྲིད་འཛིན། གནང་བ་ཡིན་ན་ཨེ་ནི་གཅིག་ནས་གཅིག་མཐའ་ལྷུང་ལྟ་སྤྱོད་ཅན་པའི་རིང་ལུགས་ལ་ཡང་གཅིག་འཐབ་རྒོལ་བྱེད་ཐུབ་པ་དང་ཨ་མི་རི་ཀའི་ནང་ལ་དམངས་གཙོ་གོང་འཕེལ་གཏོང་ཐུབ་པ་དང་ཨེ་ནི་བུད་མེད་ཀྱི་ཐོབ་ཐང་ལ་སོགས་པ་ཨེ་ནི་བུད་མེད་དམངས་ཀྱི་གཅིག་གི་རང་དབང་དང་ཐོབ་ཐང་དེ་སྐད་ཚང་མ་སྲུང་བརྩི་དང་ཨེ་ནི་གོང་འཕེལ་གཏོང་ཐུབ་ཡ་དེ་ཚོའི་ཐོག་ནས་ད་གནང་གི་ཡོད་བྱས་ནས་གསུང་ཡ་དང་ཨེ་ནི་ད་ག་ནང་བཞིན་ད་སྲིད་འཛིན། ལས་ཐོག་པ་སུ་འདྲ་ཞིག་གིས་ད་ལས་དུས་གཉིས་པའི་ནང་ལ་ཡང་བསྐྱར་ཨ་ནི་འོས་མིའི་གྲལ་ལ་ཡང་བཞེངས་ཀྱི་ཡིན་གསུངས་དུས་ག་དུས་ཡིན་ནའི་ཅིག་གིས་ད་ལྟ་བར་དུ་གནང་བཞག་པའི་གི་ཨ་ནི་ཕྱག་ལས་འདི་དང་འདི་ཡོད་ཨ་ནི་དེ་ཚོར་གྲུབ་འབྲས་ཡག་པོ་ཐོན་ཡོད་ཨ་ནི་མུ་མཐུད་ད་དུང་གནང་ཡག་གི་ཅིག་གིས་མཇུག་སྐྱོང་གནང་ཡག་གི་ཕྱག་ལས་མང་པོ་ཞེ་པོ་ཆགས་ཀྱི་འདུག་ཨ་ནི་དེ་ཚོ་མཇུག་སྐྱེལ་གྱི་ཡིན་ལས་འཆར་མང་པོ་ཡོད་ཨ་ནི་འཆར་གཞི་མང་པོ་ཡོད་ཨ་ནི་མང་ཚོགས་ལ་ཡང་ད་དངོས་གནས་ཕན་ནུས་ལྡན་པའི་གི་ཨ་ནི་ལས་ཀ་མང་པོ་ཞེ་པོ་བྱེད་ཐུབ་ཡག་གི་ཡོད་དེ་ཨ་ནི་ཡིན་ནའི་ད་དུས་ཚོད་དགོས་ཀྱི་ཡོད་པའི་ཆ་ནས་ཨ་ནི་ལས་དུས་གཉིས་པ

ལགས་འོང་ད་ད་རིང་སྲིད་འཛིན་ཇོ་བྷའི་ཏིན་གྱིས་སླར་ཡང་སྲིད་འཛིན་འོས་མིའི་ནང་ལ་ཞུགས་ཡག་གི་གསལ་བསྒྲགས་འདི་གནང་བའི་གི་ད་དུས་ཚོད་འདི། དེ་སྔ་ཁོང་ཉིས་སྟོང་ཉི་ཤུའི་ལོ་ལ་སྲིད་འཛིན་འོས་མིར་བཞེངས་ཀྱི་ཡིན་གསུངས་པ་ནས་ད་རིང་གསལ་བསྒྲགས་གནང་པ་འདི་ལོ་བཞི་ཏག་ཏག་འཁོར་བའི་གི་དུས་ཚིགས་ཅིག་ཆགས་ཀྱི་འདུག་བྱས་ཙང་དུས་ཚིགས་འདི་ཁྱད་པར་ཅན་ཅིག་བཟོ་འདྲ། ཨེ་ད་ག་ནང་བཞིན་ད་ལྟ་བར་དུ་ད་ཅིག་གིས་ཚང་མས་སྔོན་དཔག་དང་ཚོད་དཔག་དང་ངང་སྒུག་གནང་མི་ཞུགས་དགོས་ཀྱི་དུས་ཚོད་འདི་མཚམས་འཇོག་ཞུས་ནས་མི་འདུག་དེ་ཡང་ད་ཅིག་ཐག་ཆོད་པོ་ཅིག་ཡོང་ཡ་ལ་ད་རིང་གསལ་བསྒྲགས་འདི་གནང་པ་རེད་བསམ་གྱི་འདུག་གལ་ཆེ་ཤོས་དེ་ནི་ད་ད་རིང་གི་སྲིད་འཛིན་འོས་མིའི་ནང་ལ་ཞུགས་ཡ་གསལ་བསྒྲགས་གནང་པའི་ཆ་ནས། ད་ཆ་ཁོང་ད་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་གི་ཨེ་ནི་དམངས་གཙོ་ཚོགས་པའི་ཚོགས་ཁོངས་ཀྱི་སྲིད་འཛིན་འོས་མི་ཆགས་པའི་ཆ་ནས་ཨེ་ནི། ཨེ་ག་སོ་རེད་འདི་གནད་འགག་ཞེ་པོ་ཅིག་ཆགས་ཀྱི་ཡོད་རེད། ག་རེ་ཟེར་ན་གནས་བབ་འདིའི་ཐོག་ནས་ད་ཁོང་གིས་གཅིག་བྱེད་དུས། དབུ་ཞྭ་གཉིས་མཆོད་ཀྱི་ཡོད་རེད། གཅིག་ནི་ད་མི་སྲིད་འཛིན་ལས་ཐོག་རེད། སྲིད་འཛིན་ལས་ཐོག་ཡིན་པས་མ་ཚད་ད་དུང་སྲིད་འཛིན་འཁུར་ཡ་ལ་ཡ་ལོ་གཅིག་དང་ཟླ་བ་གཉིས་ལྷག་ཙམ་གཅིག་ཡོད་རེད། ཨེ་ནི། ཨེ་སྲིད་འཛིན་རྗེས་མ་དེ་གི་འོས་མི་གནང་གི་ཡིན་ཟེར་བྱས་ཙང་ད་ལས་དུས་གཉིས་པ་གཅིག་ནང་ལ་ཞུགས་གི་ཡིན་དེའི་ཆེད་དུ་ཨེ་ནི་སྲིད་འཛིན་འོས་མིའི་འགྲན་བསྡུར་ནང་ལ་ཞུགས་གི་ཡིན་གསུངས་དུས་ཨེ་ནི་ད་ག་ནང་བཞིན་གཅིག་ད་འོས་བསྡུའི་ནང་ལ་ཞུགས་མཁན་གྱི་འོས་མི་གཅིག་གིས་ཨེ་ནི་དབུ་ཞྭ་འདི་མཆོད་དགོས་ཀྱི་རེད་བྱས་ཙང་ད་དཔེ་ལས་འགན་གལ་ཆེན་པོ་ཞེ་པོ་གཉིས། ད་སྲིད་འཛིན་ལས་ཐོག་གི་དབུ་ཞྭ་འདི་དང་དབུ་ཞྭ་ཟེར་ནའི་ད་ལས་འགན་འདི་དང་ཨེ་ནི་དམངས་གཙོ་ཚོགས་པའི་ཚོགས་ཁོངས་ཀྱི་སྲིད་འཛིན་འོས་མི་གནས་བབ་འདི་གཉིས་ཀྱི་ཐོག་ནས་ད་ཕྱག་ལས་གནང་དགོ་གི་ཡོད་རེད་གཉིས་ཀ་ལ་ཡང་འཐུས་ཤོར་མ་འགྲོ་བ་གཉིས་ཀ་ལ་ཡང་ནུས་པ་ལྡན་པ་ཞིག་དགོ་གི་ཡོད་རེད་བྱས་ཙང་དེ་འདྲའི་ཆ་ནས་འགྱུར་བ་ཆེན་པོ་ཞེ་པོ་ཅིག་རེད་ད་ད་རིང། ཁོང་སྲིད་འཛིན་འོས་མི་ཡིན་ཟེར་བྱས་ནས་གསལ་བསྒྲགས་གནང་པ་འདི་གིས་ད་འགྱུར་བ་ག་རེ་འགྲོ་གི་ཡོད་རེད་ཟེར་ན་གཅིག་ནས། ད་ནས་བཟུང་སྟེ་ཁོང་གིས་ད་སྲིད་འཛིན་འོས་མི་གི་ཨེ་ནི། འོས་བསྡུ་བསྐྱར་དུ་གནང་མཁན་ད་ཨིན་ཇི་ནང Re-Election འོས་མི་བསྐྱར་དུ་བཞེངས་མཁན་གི་གནས་བབ་ཀྱི་ཆ་ནས་ནི་ཁོང་གིས་ད་འོས་བསྡུའི་དྲིལ་བསྒྲགས་ཀྱི་ཚོགས་ཆུང་བཙུགས་ཡ་ད་ག་ནང་བཞིན་འོས་བསྡུའི་དྲིལ་བསྒྲགས་ཀྱི་ལས་བྱེད་སྤྱི་ཁྱབ་ཨེ་དེ་ཚོར་ཡང་གསོལ་ཕོགས་གནང་ཡ་ཨེ་འདི་དང་འབྲེལ་བའི་ད་འོས་བསྡུ་དང་འབྲེལ་བའི་ཨེ་ནི་གཅིག་གི་འདུ་འཛོམས་དང་དྲིལ་བསྒྲགས་དང། དེ་ཚོ་རེད་ཨེ་ནི་གལ་ཆེ་ཤོས་དེ་ལ་ཡ་ད་འོས་བསྡུ་དང་འབྲེལ་བའི་ཐོག་ནས་ཨ་ནི་དཔལ་འབྱོར་འདུ་འགོད་བྱེད་ཐུབ་ཀྱི་ཡོད། བྱས་ཙང་དཔལ་འབྱོར་འདུ་འགོད་དེ་ཞེ་པོ་ཅིག་གནད་འགག་ཆེན་པོ་ལས་དོན་མང་པོ་ཞེ་པོ་ཅིག་ལ་ཡ་ད་དྲིལ་བསྒྲགས་ཤུགས་ཆེན་པོ་དང་ཨ་ནི་ལས་བྱེད་མང་པོ་དང་འདི་འདྲ་བྱེད་དགོས་དུས་ག་དུས་ཡིན་ནའི་ད་དཔལ་འབྱོར་འདི་མ་འདང་བ་ཡིན་ན་ཨ་ནི་ཡང་འོས་བསྡུ་ལྷག་པར་དུ་བློ་ངག་ལྡན་པ་ཞེ་པོ་འདྲ་ཡོང་བའི་སྐབས་ལ་ཨ་ནི་དཔལ་འབྱོར་ཆེ་ཆུང་གི་ཁྱད་པར་རྒྱུ་བྱས་ནས་ཨ་ནི་ཐོབ་ཤོར་འགྲོ་གི་རེད། བྱས་ཙང་ད་དཔལ་འབྱོར་འདུ་འགོད་དེ་ཞེ་པོ་ཅིག་གལ་ཆེན་པོ་ཆགས་པའི་དེའི་གཅིག་མཚོན་ད་ག་རེ་ཟེར་ན་ཁོང་ཨ་ནི་གཟའ་མིག་དམར་ཉིན་མོ་འདི་ཁོང་གིས་ད་དཔེ་སྲིད་འཛིན་འོས་མིའི་ནང་ལ་ཞུགས་ཀྱི་ཡིན་གསུངས་རྗེས་གཟའ་པ་སངས་ཉིན་མོ་དེའི་ཕོ་བྲང་དཀར་པོའི་ནང་ལ་ཡཱ་ཨེ་ནི་སྦྱིན་བདག་ཆེན་མོ་དང་དཔལ་འབྱོར་དང་ཕྱུག་བདག་མང་པོ་ཕེབས་འཛོམས་བྱས་ཁོ་ན་ཚོ་དགོང་དྲོ་གསོལ་སྟོན་ཅིག་གནང་ཨེ་ནི་ཁོ་ན་ཚོ་མང་པོ་ཅིག་གིས་ད་ལྟ་བར་དུ་ད་སྲིད་འཛིན་བཱའི་ཌེན་ལ་ཡཱ་རྒྱབ་སྐྱོར་བྱེད་དགོས་དགོངས་ནས་ཡཱ་དངུལ་ཅིག་གི་གནང་ཕྱོགས་ཐོག་ལ་ཁྱད་པར་ཡོད་རེད་བྱས་ཙང་ད་ད་ཆ་ཨེ་ནི་གཞུང་འབྲེལ་གྱི་ཐོག་ནས་ཁོང་དམངས་གཙོ་ཚོགས་པའི་སྲིད་འཛིན་འོས་མི་ཡིན་དུས་ད། ཁོང་ལ་རྒྱབ་སྐྱོར་བྱེད་མཁན་ཨ་ནེ་ཅིག་གི་ཐེར་འབུམ་བདག་པོ་ཡིན་ནའི་ས་ཡ་བདག་པོ་བདག་མོ་ཁོ་ན་ཚོས་སོ་སོ་སོའི་ཅིག་ག་རེ་ཟེར་དགོས་རེད། ལྟ་ཕྱོགས་ལ་བབས་པའི་ཨ་ནེ་རྒྱབ་སྐྱོར་གྱི་ཆ་ནས་དཔལ་འབྱོར། ཞལ་འདེབས་ཕུལ་ཡ་ལ་སོགས་པ་འདི་གྲས་ཚང་མ་བྱེད་ཐུབ་པ་བྱས་ཙང་འདི་འདྲའི་ཆ་ནས་གནད་འགག་ཞེ་པོ་ཅིག་བྱེད་ཀྱི་ཡོད་རེད་འདིའི་ཐོག་ལ་ད་སྲིད་འཛིན་ལས་ཐོག་པ་ཡིན་པའི་ཆ་ནས་ད་སྲིད་འཛིན་གྱི་ལས་འགན་ཚང་མ་རྒྱལ་ནང་གི་རེད་རྒྱལ་སྤྱིའི་རེད་ད་ལས་འགན་ཚང་མ་སྒྲུབ་དགོས་ཀྱི་ཡོད་རེད་བྱས་ཙང།

དེ་ནས་ད་ཉེ་ཆར་ཐོན་པའི་མི་མང་གི་བསམ་ཚུལ་བསྡུ་ལེན་བྱས་པའི་ནང་ལ་ཡང་བྱས་པ་ཡིན་ན་ད་སྐུ་ཞབས་བ་ཏན་སྲིད་འཛིན་ལ་མ་བཞེངས་ན་ཨ་ནེ་བསམ་མཁན་བརྒྱ་ཆ་ལྔ་བཅུ་ལྷག་ཡོད་པ་གསལ་སྟོན་བྱས་ཡོད་རེད་བྱས་ཙང་ཨ་ནེ་ཁོང་ལ་དམངས་གཙོ་ཚོགས་པའི་སྲིད་འཛིན་གྱི་འོས་མིར་འདེམས་ཐུབ་སྲིད་ཀྱི་ཡོད་མེད་སྐོར་ལ་ཡང་ད་དཔྱད་ཞིབ་པ་ཚོས་ག་རེ་བཤད་ཀྱི་ཡོད་ན།

ད་ད་ལྟའི་ཆ་ལ། ལོགས་སུ་བལྟས་པ་ཡིན་ན། ཐུབ་ཀྱི་རེད་བསམ་བྱས་བྱས་ཡོད་རེད། ད་ཁོང་གི་མིའི་སྐུ་གཟུགས་ཡག་པོ་བཞུགས་པ་དང་གཅིག་དེ་འདྲའི་ད་ནི་བཞུགས་པ་དང་ད་ག་ནང་བཞིན་གནས་ཚུལ་གཞན་པ་གང་ཡང་མ་བྱུང་བ་ཡིན་ན། ནི་ཐུབ་ཀྱི་རེད་བསམ་བྱས་ག་རེ་ཡིན་ཟེར་ན་དེ་ཞུ་དགོས་ཡ་རྒྱུ་མཚན་དེ། ཁོང་ལ་ཡ་ཅིག་ཁ་གཏད་གཅོག་མཁན་གྱི། དམངས་གཙོ་ཚོགས་པའི་ཚོགས་ཁོངས་ནས་སྲིད་འཛིན་འོས་མི་ང་ཐོན་གྱི་ཡིན་ཟེར་འདྲ་ཤུགས་ཆེ་གང་ཡང་བྱུང་ཡོད་མ་རེད་ད་ད་གཉིས་ཙམ་ཡོད་རེད་དེ་ཁོ་ན་གཉིས་ཐོབ་ཡག་གི་བཟོ་འདྲ་གང་ཡང་ཡོད་མ་རེད། ད་ག་ནང་བཞིན་ད། ཅིག། ཁོང་གིས་ཐུབ་ཀྱི་ཡོད་ཤག་རེད་བྱེད་ཡག་གི། གནས་སྟངས་ཅིག་ག་འདྲའི་འདུག་གི་ཟེར་ན་དམངས་གཙོ་ཚོགས་པ་རང་གི། ད་ལྟའི་ལས་ཐོག་སྲིད་འཛིན་གྱིས་སླར་ཡང་ལས་དུས་གཉིས་པ་ཅིག་གི་ནང་ལ་ཡང་ཞུགས་ཡག་གི་དགོངས་པ་བཞེས་ནས་ཐུགས་ཐག་བཅད་པ་ཡིན་ན། ཨ་ནི། ད་དེའི་ཡང། དགག་བྱ་ཞེ་དྲག་མེད་པའི་ཐོག་ནས་ཁོང་སྲིད་འཛིན་འོས་མི་ལ་བསྐོ་རྒྱུ་རང་ཡིན་པ་རྩིས་ནས། ད་དམངས་གཙོ་ཚོགས་པའི་ངོས་ནས་ཅིག་གིས་སྔོན་འགྲོའི་འོས་བསྡུ་དང་འབྲེལ་བའི་བགྲོ་གླེང་གནང་ཡ་ཡོད་པ་ལ་བགྲོ་གླེང་མང་པོ་ཆེ་གནང་བྱས་ནི་གདམ་ཀ་བྱས་ཡོད་དེ་བགྲོ་གླེང་གནང་ཡ་གི་དེ་ཚོའི་ལས་དོན་བང་བསྒྲིགས་ཡོད་མ་རེད་བྱས་ཙང་དེ་འདྲའི་ཆ་ནས་ད་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ད་ལྟའི་ཆ་ལ་ཡིན་པ་ཡིན་ན་ཨ་ནི་དམངས་གཙོ་ཚོགས་པའི་ཚོགས་ཁོངས་ནས་ད་ལྟའི་ལས་ཐོག་སྲིད་འཛིན་ཇོ་བྷའི་ཌེན་ལ་ཨ་ནི་འོས་མིར་ངེས་རྒྱུ་རང་རེད་བསམ་བྱས་ཡོད་རེད།
ལགས་ལགས་སེ། དེ་ནས་ད་སྲིད་འཛིན་ཇོ་བྷའི་ཌེན་ལ་ཡང་སྐྱོན་བརྗོད་ཆེ་ཤོས་དང་ཁོང་གི་ཐོག་ད་བློ་འཚབ་ཆེ་ཤོས་བྱེད་ས་དེ་ནི་ཁོང་དགུང་ལོ་བརྒྱད་ཅུ་ཐམ་པར་ཕེབས་ཀྱི་ཡོད་པར་བརྟེན་དགུང་ལོ་རྒན་དྲགས་པའི་གནས་སྟངས་འདི་ཆགས་ཀྱི་ཡོད་རེད་དེའི་ཐོག་ལ་ཡང་ད་སྲིད་དོན་ཚོགས་པ་གཉིས་ཀྱི་ཁྲོད་དུ་བསམ་ཚུལ་མཐུན་གྱི་ཡོད་མེད་སྐོར་ལ་ཡང་དཔེ་བརྩི་བྱེད་གསུངས་གནང་དང།
ལགས་ལགས་སེ་ད་དགུང་ལོ་དེ་རེད་ད་སྲིད་འཛིན་བྷའི་ཌེན་ཐོག་གི་བསམ་བློ་བཏང་དུས་གཙོ་བོ་དེ་ད་ལས་དོན་འགྲུབ་དང་མ་འགྲུབ་དང་ཁོང་ལ་ཡང་ཡང་བསྐྱར་འོས་བསྡུ་ཐོབ་དང་མ་ཐོབ་ཞུ་བ་དེ་ཚོ་ཁོང་གི་དགུང་ལོ་དེ་ཆགས་ཡོད་རེད་གང་ཡིན་ཟེར་ན་ཨཱ་ནི་ཁོང་ད་ལྟ་དགུང་ལོ་བརྒྱད་ཅུ་རེད་ཨཱ་ནི་ཉིས་སྟོང་ཉི་ཤུ་རྩ་བཞི་གི་འོས་བསྡུ་བྱས་པའི་སྐབས་ལ་ཁོང་དགུང་ལོ་བརྒྱད་ཅུ་གྱ་གཉིས་ཆགས་ཡོད་རེད་ཨཱ་ནི་གལ་སྲིད་ཁོང་ཐོབ་བྱས་བྱས་ནས་ཨཱ་ནི་ལོ་བཞི་གི་སྲིད་འཛིན་གནང་བ་ཡིན་ན་སྲིད་འཛིན་གྱི་ཨཱ་ནི་ལས་དུས་རྫོགས་པའི་སྐབས་ལ་དགུང་ལོ་བརྒྱད་ཅུ་གྱ་དྲུག་ཆགས་ཡོད་རེད་བྱས་ཙང་དེ་འདྲའི་ཆ་ནས

རྒྱལ་ཁ་ཐོབ་པ་འདི་འདྲ་ཟེར་མཁན་དམིགས་བསལ་ཐོན་ཡོད་མ་རེད་བྱས་ཙང་འདི་འདྲའི་ཆ་ནས་ཡིན་ནའི་ད་ཁོང་དགུང་ལོ་མཐོ་པོ་ཡིན་པ་ཡིན་ནའི་ད་ད་བར་དུ་ཅིག་གི་གྲོས་ཚོགས་གོང་མའི་ནང་ལ་ཨེ་ནི་ལོ་བཞི་བཅུ་ལྷག་བཞུགས་པ་གི་ཉམས་མྱོང་ཨེ་ནི་སྲིད་འཛིན་གཞོན་པ་ཐེངས་གཉིས་གནང་བྱས་ལོ་བརྒྱད་གི་ཨེ་ནི་ཉམས་མྱོང་ཨེ་ནི་ད་ག་ནང་བཞིན་ད་ལྟ་སྲིད་འཛིན་གནང་ནས་ཅིག་གི།

ཤུགས་ཆེན་པོ་ཞེ་པོ་བྱས་སྲིད་འཛིན་བྷའི་ཌེན་རང་གི་དགུང་ལོ་ལས་མཐོ་པོ་ཡིན་པ་དེ་བྱེད་ཀྱི་ཡོད་མ་རེད་གང་ཡིན་ཟེར་ན་གཅིག་ནས་ཁོ་རང་ཚོའི་འོས་མི་ཡིན་པ་ཡིན་ནའི་དགུང་ལོ་བདུན་ཅུ་ད་བརྒྱད་ཅུ་ཟིན་མ་ཟིན་པ་རེད་པ་བྱེད་དུས་ད་འདི་ཞེ་དྲག་རང་མིན་པ་བྱས་བྱས་ནས་ག་རེ་གསུང་གི་ཡོད་རེད་ཟེར་ན་སྤྱི་མཐུན་ཚོགས་པ་ཚོས་གལ་སྲིད་ཨ་ནི་ཇོ་བྷའི་ཌེན་ལ་ཡང་ཡང་བསྐྱར་ཐོབ་པ་ཡིན་ན་ཨ་ནི་ཇོ་བྷའི་ཌེན་སྐུ་གཟུགས་ཡག་པོ་ཡོང་གི་མ་རེད་དགུང་ལོ་མཐོ་པོ་རེད་ཨན་དེ་འདྲས་བྱེད་དུས་རྩ་ཁྲིམས་ཀྱི་ཆ་ནས་སྲིད་འཛིན་གཞོན་པ་དེ་གི་ཨན་ཕྱག་ལས་གནང་དགོས་ཐུག་གི་རེད་ཨན་སྲིད་འཛིན་གཞོན་པ་དེ་ལྕམ་ཀ་མ་ལ་ཧེ་རིས་རེད་ཨན་ལྕམ་ཀ་མ་ལ་ཧེ་རིས་ད་འོས་པོ་མཐོང་གི་མི་འདུག་བྱས་བྱས་ནས་ཨན་ནི་སྐྱོན་བརྗོད་གནང་སྟངས་ཏོག་ཙམ་མི་འདྲ་བ་གཅིག་ཐོག་ནས་དགུང་ལོ་དང་འབྲེལ་བའི་ཐོག་ལ་དེ་འདྲས་གནང་གི་ཡོད་རེད།
ཨ་ལས་ལགས་ལགས་སེ། དེ་ནས་ད་ད་ཕར་ཕྱོགས་ཀྱི་སྤྱི་མཐུན་ཚོགས་པའི་ཁྲོད་ནས་ད་སྲིད་འཛིན་གྱི་འོས་མིར་བཞེངས་རྒྱུར་ཐག་ཆོད་པ་གཙོ་བོ་དེ་སྲིད་འཛིན་ཟུར་པ Donald Trump ཆགས་ཀྱི་ཡོད་རེད། བྱས་ཙང་ཁོང་གཉིས་ཀྱི་བར་ལ་ཉིས་སྟོང་ཉི་ཤུ་ཐམ་པའི་ལོར་འོས་བསྡུ་དང་འབྲེལ་བའི་གནས་ཚུལ་སྐྱུག་བྲོ་པོ་དེ་འདྲ་མང་པོ་བྱུང་ཡོད་པ་ད་ཚང་མས་མཁྱེན་གསལ་རེད། ད་དེ་ཚོ་བསྐྱར་ཟློས་བྱེད་སྲིད་དང་དེ་བཞིན་ཁོང་གཉིས་ཀྱི་ནང་ནས་ད་སུ་ལ་འོས་བསྡུའི་རྒྱལ་ཁ་ཐོབ་པའི་རེ་བ་ཆེ་བ་ཡོད་པའི་སྔོན་དཔག་བྱེད་ཀྱི་འདུག་པས།
ལགས་སོ་ཀུན་བཟང་སྒྲོལ་མ་ལགས་ད། སྲིད་འཛིན་བའི་ཏིན་དང་ནི་དེ་སྔའི་སྲིད་འཛིན་ཁྲོམ་གཉིས་ཀྱི་སླར་ཡང་གཅིག་འོས་བསྡུའི་འགྲན་རྩོད་ཁོ་རྣམ་གཉིས་བར་གྱི་འོས་བསྡུའི་འགྲན་རྩོད་དེ་མ་བྱུང་ན་བསམ་བྱས་བྱས་ནས་རེ་བ་རྒྱག་མཁན་མང་པོ་ཞེ་པོ་ཅིག་ཡོད་རེད་ཨེ་ནི། ཉེ་ཆར་གྱི་གཅིག་མང་ཚོགས་བསམ་ཚུལ་བསྡུས་པའི་ནང་ལས་ཨ་མི་རི་ཀའི་མི་དམངས་ཀྱི་བརྒྱ་ཆ་སུམ་ཅུ་སོ་བརྒྱད་ཀྱིས་ཁོ་རྣམ་གཉིས་བར་གྱི་འགྲན་བསྡུར་ལ་ཡ་འདོད་པ་བྱེད་ཀྱི་མི་འདུག་ལ། ལྷག་པར་དུ་ཨ་མི་རི་ཀའི་མི་དམངས་ཀྱི་བརྒྱ་ཆ་ཉི་ཤུ་རྩ་བདུན་གྱིས་ཁོ་རྣམ་གཉིས་འདི་འདྲའི་འགྲན་རྩོད་འདི་བྱུང་བ་ཡིན་ན་འགྲིག་གི་མི་འདུག་བསམ་པའི་དངངས་སྐྲག་དང་ཞེད་སྣང་བཅས་བྱེད་ཀྱི་ཡོད་པ་གསལ་ཤག་ཡིན་ནའི་ད་སྤྱི་མཐུན་ཚོགས་པའི་ཁྲོད་དུ་སྐུ་ཞབས Trump མིན་པ་པེ་ཏི Florida གྱི་མངའ་སྡེའི་སྤྱི་ཁྱབ Ron DeSantis ལྟ་བུ་རེད་འདི་འདྲའི་པེ་ནི་དེ་ནས་ཁོ་རང་ཚོ་ཐོབ་པ་ཡིན་ན་མ་གཏོགས་ད་ལྟའི་ཆ་ལ་ཡིན་པ་ཡིན་ན་ཨེ་ནི་སྤྱི་མཐུན་ཚོགས་པའི་གི་སྲིད་འཛིན་འོས་མི་དེ་ཕལ་ཆེར་སྐུ་ཞབས་ཁྲོམ་ཆགས་སྲིད་པ་རེད་བསམ་བྱེད་ཡ་ཅིག་ཆགས་བསྡད་ཡོད་རེད་འདི་ཆགས་པ་ཡིན་ན་འདི། ཉིས་སྟོང་ཉི་ཤུ་རྩ་བཞི་ལོ་ལ་ད། དགོང་ལོ་བརྒྱད་ཅུ་གྱ་གཉིས་ལ་ཕེབས་པ་སྐུ་ཞབས་བའི་ཏིན་དང། དེའི་སྐབས་ལ་ཨེ་ནི་དགོང་ལོ་བདུན་ཅུ་དོན་བརྒྱད་ལ་ཕེབས་པ་སྐུ་ཞབས་ཁྲོམ་གཉིས་བར་ལ་ཡ། ཡང་བསྐྱར། ཨེ་ནི་འོས་བསྡུའི་འགྲན་རྩོད་ཡོང་སྲིད་པ་ཆགས་བསྡད་ཡོད་རེད། ད་ཡིན་ནའི་ཅིག་གི་དེ་སྔ་ཁོ་རྣམ་གཉིས་ཀྱི་འོས་བསྡུ་དང་འབྲེལ་བའི་ཐོག་ལ་སྐྱུག་བྲོ་བོའི་གནས་ཚུལ་མང་པོ་ཅིག་བྱུང་ཡོད་རེད། དྲག་ཟིང་གནས་ཚུལ་དེའི་རྗེས་ལ་བྱུང་པ་རེད་འོས་བསྡུ་རྗེས་ལ་ཡིན་ནའི་དེ་འདྲའི་རང་ཡོང་གི་མ་རེད་བསམ་གྱི་འདུག་རྩ་བའི་ད་གནས་ཚུལ་ཅིག་སྡིགས་སྐུལ་བྱེད་ཡ་རབས་དང་ཨ་ནི་སྐྱོན་བརྗོད་ཤུགས་ཆེ་བྱེད་ཡ་རབས་ངམ་ངམ་ཤུགས་ཤུགས་བྱས་ཏན་ཏན་ཡོང་གི་རེད་དེ། ཡིན་ནའི་ད་དེ་སྔ་བྱུང་བའི་གི་དོན་རྐྱེན་ཁག་ལ་གཞིགས་ཏེ། ཨ་མི་རི་ཀའི་སྤྱི་ཚོགས་དང། ལྷག་པར་དུ་ཡང་གཅིག་གསང་བའི་ལས་དོན་གནང་མཁན་དང། ཉེན་རྟོག་པ་དང་འབྲེལ་ཡོད་ལས་ཁུངས་མང་པོ་ཞེ་པོ་ཅིག་ལ་ཡར་ད་བསླབ་བྱ་དུམ་ཙམ་ཐེབས་བྱས་བྱས་ནས་གྲ་སྒྲིག་སྔ་ས་ས་ནས་ཡག་པོ་ཅིག་བྱེད་ཀྱི་རེད་བསམ་གྱི་འདུག་བྱས་ཙང་དེ་འདྲའི་ཆ་ནས་ཅིག་དེ་སྔ་ནང་བཞིན་སྐྱུག་བྲོ་བོ་དེ་འདྲའི་ད་ཡོང་སྲིད་ཀྱི་མ་རེད་བསམ་རེ་བ་བྱས་བྱས་ནས་དེ་འདྲའི་དཔྱད་པ་གནང་མཁན་འདུག་ད་ཁོ་རྣམ་གཉིས་ནང་ནས་གལ་སྲིད་སྐུ་ཞབས་ཀྲུ་རམ་དང་སྐུ་ཞབས་བའི་ཏིན་གཉིས་འགྲན་རྩོད་ཐུག་ཚར་བ་ཡིན་ན་ཨ་ནི་དངོས་གནས་སྲིད་འཛིན་རྗེས་མ་དེ་ཁོ་རྣམ་གཉིས་ནང་ནས་སུ་ཆགས་ཀྱི་རེད་ཟེར་ད་དེ་ནི་མངོན་པར་མངོན་པ་རང་རེད་ད་ད་འདི་ལྟར་ལབ་ཐུབ་ཡ་ཡོད་མ་རེད་ལྷག་པར་དུ་སྲིད་དོན་ནང་ལ་ཡ་ད་ག་ཚོད་རེད་ད་དུང་ལོ་གཅིག་དང་ཕྱེད་ཀ་ཙམ་ཡོད་དུས་ག་རེ་ཡིན་ནའི་ཡོང་སྲིད་པ་རེད་ཡིན་ནའི་ད་ཅིག་གི་རྒྱལ་ཡོངས་འོས་བསྡུའི་ནང་ལ། Independents བྱས་བྱས་ནས་ཚོགས་པ་གཉིས་ཀ་འདི་གཉིས་གཉིས་ཀ་ལ་ཡ་ཕྱོགས་རིས་མེད་པའི་ཨེ་ནི་སོ་སོ་ཟུར་དུ་རང་དབང་ཅན་འདི་འདྲའི་མི་དམངས་དེ་ཚོས་ཀྱི་ཐག་གཅོད་བྱེད་ཡ་ལ་ཡ་ཞེ་པོ་ཅིག་ཁྱད་པར་འགྱུར་གྱི་རེད་བྱས་ཙང་དེ་འདྲའི་ཆ་ནས་ད་སྐུ་ཞབས Trump དང་སྐུ་ཞབས Biden གཉིས་ནི་གལ་སྲིད་ཁོ་རྣམ་གཉིས་ཆགས་པ་ཡིན་ན་ནི་ཁོ་གཉིས་ནས་སུ་ལ་ཡག་དགོས་པ་ཡོད་མེད་ཅི། དེ་དུས་ཐག་ཆོད་གི་རེད་བསམ་གི་འདུག་ད་ཡིན་ནའི་ད་ལྟའི་ཆ་ལ་ཡག་གཅིག་གི། ཏོག་ཙམ་བལྟས་པ་ཡིན་ན་སྐུ་ཞབས Trump ལ་ཡག། ཁྲིམས་ཀྱི་ཐོག་ནས་ད་ཉེས་འཛུགས་མང་པོ་ཕོག་བྱས་ཁྲིམས་ཁང་ལ་ཡག་མང་པོ་ཕེབས་དགོས་དེ་འདྲས་ཡོད་རེད་ད་དེ་ཚོའི་གནས་ཚུལ་ནི་ག་པར་འགྲོ་གི་ཡོད་མེད་མ་ཤེས་མ་གཏོགས་གཞི་མེད་ད་དེ་འདྲས་ཀྱི་ཆ་ནས་ད་ཁོ་རྣམ་གཉིས་ནང་སུ་ཕེབས་གི་ཡོད་མེད་དེ་དུས་ཐག་ཆོད་མ་གཏོགས་ད་ལྟ་ལབ་ཐུབ་ཡག་གི་མཐོང་གི་མེད་པ་འདྲ། ལགས་ལགས་སོ་ད་མཚམས་འདི་ནས་ཐེངས་འདིའི་ང་ཚོའི